ད་དབྱིན་ཇི་སྐད་དུ AI ཞེས་འབོད་པའི་བཅོས་རིག་གམ་ཡང་ན་དེ་བློ་རིག་བཅོས་མ་གི་གྲུབ་པའི་རྩིས་འཁོར་གྱིས་མིའི་ནང་བཞིན་རིག་པ་གི་དཔྱད་པ་གཏོང་ཐུབ་པ་དང་ཤེས་ཡོན་གསར་པ་དེ་སློབ་སྦྱོང་བྱེད་ཐུབ་པས་འཛམ་གླིང་ཡོངས་སུ་དེ་ལ་དོ་སྣང་དང་ཞེད་སྣང་གཉིས་ཀ་གཅིག་ཅར་དུ་འབྱུང་བཞིན་པ་རེད། ད་བཅོས་རིག་གི་ལག་རྩལ་ནི་བཟོ་ལས་ཁག་མང་པོ་ཞིག་ཏུ་བེད་སྤྱོད་གཏོང་བཞིན་པར་མ་ཟད་ང་ཚོའི་ཉིན་རྒྱུན་གྱི་འཚོ་བའི་ཁྲོད་དུ་ཡང་གོ་རྒྱ་ཆེ་རུ་འགྲོ་བཞིན་པ་རེད། ད་ཐེངས་འདིའི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལས་རིམ་འདི་ཡི་ནང་དུ་བཅོས་རིག་གི་བེད་སྤྱོད་ཀྱི་ཕྱོགས་ནས་དཔེ་མཚོན་ཆ་ཙིག་དཔེ་དྲངས་ཏེ་ང་རང་ཚོས་ངོ་སྤྲོད་མདོར་བསྡུས་ཙམ་བྱ་རྒྱུ་ཡིན། ད་དཔེ་མཚོན་དང་པོ་དེབ་ན་ད་ང་རང་ཚོ་ས་ཆ་གཞན་དག་ཅིག་ལ་འགྲོ་དགོས་པའི་སྐབས་སུ་ལམ་ཁ་ག་འདྲ་ཞིག་ནས་སོང་ན་ཡག་པོ་ཡོད་པ་དང་དུས་ཚོད་ག་དུས་སོང་ན་ཡག་པོ་ཡོད་པ་ད་དེ་ལ་སོགས་པ་འཚོལ་བྱེད་ཀྱི་ད

དུས་ཚོད་ཡག་ཤོས་དེ་ག་དུས་སོང་ན་ཡག་པོ་ཡིན་པ་དང་ད་ཡིན་ནའང་དུས་ཚོད་གང་གི་སྟེང་གི་སོང་ན་ད་སྣུམ་ཡིན་ན་ར་འདྲ་གི་གློག་ཡིན་ན་འདྲ་གི་དེ་གྲོན་ཆུང་བྱེད་ཐུབ་ཀྱི་རེད་ཟེར་ནས་དེ་ལ་སོགས་པ་གི་གདམ་ག་ཡང་ང་རང་ཚོར་མང་པོ་ཞིག་སྤྲོད་གོ་ཡོད་པའི་རྐྱེན་གྱིས་ད Navigation ཡང་ན་ཅིག་ལམ་ཁྲིད་ཀྱི་ད་བཀོལ་ཆས་འདི་ནི་བཅོས་རིག་གི་ནུས་པ་ལ་བརྟེན་ནས་ཡར་རྒྱས་ཤུགས་ཆེན་པོ་ཞིག་ཕྱིན་ཡོད་པ་རེད། ཡང་དེ་བཞིན་དུ་བཅོས་རིག་གི་ད་བེད་སྤྱོད་ཀྱི་ཕྱོགས་ནས་བཤད་ན་ང་རང་ཚོས་ག་དུས་ཡིན་ནའང་ཡི་གེ་འབྲི་དགོས་ཡ་དཔེར་ན་གཅིག Microsoft Word ལྟ་བུ་རྩོམ་ཡིག་འབྲི་དགོས་ན་ཆོག་གི་གཅིག་ཡིག་ཐུང་ཞིག་འབྲི་དགོས་ན་ཆོག་གི་དེ་བཞིན་དུ་གཅིག Text ལྟ་བུ་ཡང་དེ་བཞིན་དུ་ཡང་ཡི་གེ་ཐུང་ཐུང་དང་སོ་སོ་གི་ཟིན་བྲིས་རྒྱག་ས་ལྟ་བུ་ཡང་དྲ་ལམ་དུ་གཅིག་འཚོལ་ཞིབ་ཅིག་བྱེད་དགོས་ན་ར་འདྲ་གི་ཡི་གེ་གཏག་པའི་སྐབས་སུ་ཡི་གེ་དེ་དག་བཅོས་བྱེད་ཐུབ་པ་དེ་རེད། ད་ཡིག་ནོར་དག་བཅོས་དང་གྲོས་གཞི་འདོན་པ་དེབ་ན་ཡང་བཅོས་རིག AI གི་བྱེད་ནུས་གཙོ་བོ་ཞིག་ཆགས་ཡོད་པ་རེད། ད་བཅོས་རིག་དེ་ལ་བརྟེན་ནས་ད་ང་རང་ཚོས་ཡི་གེ་གཏག་གནོན་དང་ཡི་གེ་འབྲི་ས་གི་བཀོལ་ཆས་དག་ད་བེད་སྤྱོད་བྱེད་པའི་སྐབས་སུ་འཕྲུལ་ཆས་ཀྱི་སློབ་སྦྱོང་དང་བྱེད་ནུས་གཞན་དག་ལ་བརྟེན་ནས་ང་རང་ཚོས་ཡི་གེ་གཏག་པའི་སྐབས་ཀྱི་ཡིག་ནོར་བྱུང་བ་དང། ཡང་ན་བརྡ་སྤྲོད་དང་མི་མཐུན་པ་བྱུང་བ། ཡང་ན་ཚིག་མཚམས་གཅོད་ས་ལ་སོགས་པ་དེ་ཚོ་ནོར་བ་ཡིན་ན་ད་ང་རང་ཚོ་འཕྲུལ་ཆས་དེ་གིས་རང་འགུལ་གྱི་ངང་ནས་ཡོ་བསྲང་བྱས་པ་དང་དག་བཅོས་བྱས་པ་དེ་འདྲ་གི་ནུས་པ་ཞིག་ཡོད་པ་དེ་ནི་ད་ཡིག་ནོར་དག་བཅོས་བྱས་པ་དེ་ཡང་བཅོས་རིག་གི་ད་བྱེད་སྒོ་གཙོ་བོ་ཞིག་ཆགས་ཡོད་པ་རེད།

ནམ་རྒྱུན་ལྟ་གོ་གོ་ནོ་གི་གློག་བརྙན་དེ་ག་རེ་ཡིན་པ་དང་ཡང་ནམ་རྒྱུན་ལྟ་གོ་ནོ་གི་བརྙན་ག་རེ་ཡིན་པ། ཡང་དེའི་ནང་གི་གཅིག་འཚོལ་ཞིབ་བྱེད་པའི་སྐབས་སུ་འོ་མི་འདི་གི་གཅིག་འཚོལ་ཞིབ་བྱེད་ཡ་གི་ནང་དོན་དེ་ཕལ་ཆེར་ཕྱོགས་འདི་འདྲ་ཅིག་ཡིན་གི་རེད་ཟེར་ནས་ཁྱོད་ནང་དོན་ལ་སོགས་པ་མཚམས་སྦྱོར་བྱེད་པ་ཡང་ན་ཁྱོད་གློག་བརྙན་གསར་བ་མཚམས་སྦྱོར་བྱེད་པ་ཡང་ན་ཁྱོད་བརྙན་གསར་བ་ཞིག་མཚམས་སྦྱོར་བྱས་ནས་ཁྱོད་དེ་ལ་ལྟ་རུ་འཇུག་པ་དེ་ཡང་ད་བཅོས་རིག་གིས་ཁྱོད་ལ་ནང་དོན་མཚམས་སྦྱོར་བྱེད་པའི་ད་བྱེད་ནུས་ཆེན་པོ་དེ་ད་བེད་སྤྱོད་གཏོང་དང་གཏོང་བཞིན་པའི

ད་དཔེ་མཚོན་ལྔ་བ་དེ་ནི་ད་ང་རང་ཚོ་ཁ་པར་གྱི་ཐོག་ནས་ངོ་གདོང་ངོས་འཛིན་བྱས་ནས་ཁ་པར་དེ་རང་བཞིན་གྱི་སྒོ་འབྱེད་པ་ལྟ་བུ་རེད། ད་ད་ལྟ་ཁ་པར་གྱི་ནང་གི་གཅིག་ངོ་གདོང་ངོས་འཛིན་བྱེད་པའི་ནུས་པ་དེ་ནི་ད་གཙོ་བོ་བཅོས་རིག AI གི་ནུས་པ་ལ་ལྟོས་ནས་ཐོན་པ་དང་ད་བཅོས་རིག AI དེ་གིས་ཁ་པར་གྱི་ནང་གི་པར་ཆས་དེ་ལ་ད་དམིགས་བསལ་གྱི་ནུས་པ་ཅིག་སྤྲད་ནས་ད་དཔེར་ན་ཅིག་མིའི་ངོ་གདོང་གི་རྣམ་པ་ཚང་མ་དང་ཁྱད་ཆོས་དེ་ཚོ་ཅིག་དམིགས་བསལ་གྱི་ངོས་འཛིན་བྱས་པ་དེ་ལ་གཞིགས་ནས་ད་ང་རང་ཚོ་ནག་ཁུང་ནང་ཡིན་ན་འདྲ་གི་སྒོ་ཕྱི་རོལ་ནང་ཡིན་ན་འདྲ་གི་ག་དུས་ཡིན་ན་ར་ད་མིའི་གདོང་པ་དེ་ཚོ་སོ་སོ་ངོས་འཛིན་བྱེད་ཐུབ་པའི་ནུས་པ་ཅིག་བྱས་ཡོད་རེད་ད་དེ་ཡང་ད་བཅོས་རིག་ཨེ་ཨའི་གི་ནུས་པ་ཅིག་རེད་དེ་གི་བྱེད་སྒོ་ལ་བརྟེན་ནས་ཡང་གྲུབ་འབྲས་འདི་ཐོན་ཐུབ་ཀྱི་ཡོད་པ་རེད། ད་བཅོས་རིག་ཨེ་ཨའི་གི་ཡང་བྱེད་སྒོ་གཞན་དག་ཞིག་ན་ད་ང་ད་ལྟ་ང་རང་ཚོ་མི་མང་པོ་ཞིག་གི་དྲ་ལམ་ན་ད་ཅ་ལག་མང་པོ་ཞིག་ཉོ་གི་ཡོད་རེད། དེ་བཞིན་ད་ད་རུང་དྲ་ལམ་ན་མི་གཞན་དག་དང་ཁ་བརྡ་ཡང་མང་པོ་བྱེད་ཀྱི་ཡོད་པ་རེད་ད་དྲ་ལམ་ཉོ་ཆ་དང་ཁ་བརྡ་གི་འཕྲུལ་མི་འདི་ཚོ་ཡང་བཅོས་རིག་ཨེ་ཨའི་གི་བྱེད་སྒོ་གཙོ་བོ་ཞིག་ཆགས་ཡོད་པ་རེད། དཔེར་ན་དྲ་ལམ་ནས་ཅིག་ད་ཅ་དངོས་དེ་ཚོ་གི་ཚོང་རྒྱག་པའི་སྐབས་སུ་ད་ཉོ་སྒྲུབ་བྱེད་པའི་སྐབས་སུ་ད་ནམ་རྒྱུན་ཁོ་རང་གི་ངོས་ནས

ད་བཅོས་རིག་ཨེ་ཨའེ་གི་ཡང་བྱེད་སྒོ་གཞན་དག་ཅིག་ན་གཡོ་ཟོལ་ཐེར་འདོན་བྱེད་ཡ་དེ་རེད་ད་དེ་ཡང་ང་ཚོས་དྲ་ལམ་སོགས་ནས་ད་ཅིག་ཅ་ལག་ལ་སོགས་པ་ཉོ་བའི་སྐབས་སུ་ཡང་སོ་སོ་གི་ད Credit Cards ན་སོ་སོ་གི་ད་པེ་ཤ་དེ་ཚོ་ཅིག་རྐུན་མ་རྒྱག་གི་ཡོད་མེད་དེ་ཚོ་ནམ་ཡིན་ན་ར་ཅིག་སེམས་ཁུར་བྱ་ས་ཅིག་ཡིན་པའི་རྐྱེན་གྱིས་ད་བཅོས་རིག་ཨེ་ཨའེ་གི། དེ་གའི་ཕྱོགས་ནས་སྦྱོང་བརྡར་བྱས་ནས་མི་མང་པོ་ལ་ཚོང་རྒྱག་པའི་སྐབས་སུ་ད་སོ་སོ་གི་མི་དེ་གའི་ཅིག་ནམ་རྒྱུན་ཉོ་གི་ནོ་གི་ཅ་ལག་དང་ཡང་དེ་གའི་ཉོ་མི་སྲིད་པའི་ཅ་ལག་གང་ཚོ་ཡིན་པ་དེ་ཚོ་ཚང་མ་ཅིག་ངོས་འཛིན་ལྟ་བུ་བྱས་ནས་གལ་སྲིད་ད་མི་གཅིག་གི་ཅིག་པེ་ཤ་དེ་བརྐུས་ནས་ཁོ་རང་གི་ནམ་རྒྱུན་ཉོ་མི་སྲིད་པའི་ཅ་ལག་ཅིག་ཉོ་བ་ཡིན་ན་ད་ན་ཚོང་ཁང་དེ་གའི་ལམ་སང་མི་དེ་གའི་དངུལ་ཁང་ལ་བརྡ་བཏང་དངུལ་ཁང་དེ་གའི་མི་དེ་གའི་ད་སྒོར་མོ་གི་བདག་པོ་དོ་བདག་ཁོ་རང་ལ་འབྲེལ་བ་བྱས་ནས་ད་འདི་འདྲ་ཅིག་བྱུང་གི་འདུག་ཟེར་ནས་ཡང་དོགས་པ་སློང་ཡ་དང། ཡང་བཀག་འགོག་བྱེད་ཡ་དེ་འདྲ་གི་དོན་དག་ཅིག་ཡང་ཡོང་གི་ཡོད་པ་རེད་དེ་ཚོ་ཚང་མ་ཡང་བཅོས་རིག AI གི་བྱེད་ནུས་རེད། ད་དཔེ་མཚོན་བརྒྱད་པ་དེ་སྤྱི་ཚོགས་དྲ་རྒྱ་གི་སྐོར་རེད། ད་སྤྱི་ཚོགས་དྲ་རྒྱ་གི་ནང་དུ་ད་བཅོས་རིག AI གི་བྱེད་ནུས་དཔེ་མང་པོ་ཞིག་ཐོན་གི་ཡོད་པ་རེད་མི་སྒེར་པ་དེ་གི་ད་མོས་པ་དང་མཐུན་པའི་ངང་ནས་ད་ཁྱོད་གྲོགས་པོ་གཞན་དག་དང་ངོ་སྤྲོད་བྱེད་ཡ་དང་ཡང་ན་མི་གཞན་དག་གི་ཡར་སྤེལ་བཞག་གི་ད་ཅིག་རྩོམ་ཡིག་ན་ཆོག་གི་དྲ་ཤོག་ན་ཆོག་གི་དེ་ཚོ་ཁྱོད་མདུན་དུ་ཁྲིད་ཡོང་བ་དེ་ལ་སོགས་པ་ཡང་བཅོས་རིག AI གིས་བྱེད་ཀྱི་ཡོད་རེད་ད་ད་རུང་བཅོས་རིག AI ལ་དེ་འདྲ་དེ་སྔའི་སྤྱི་ཚོགས་དྲ་རྒྱ་གི་སྟེང་དུ་ད་མི་མང་པོ་ཅིག་གིས་བཞག་གི་ཡོད་ཙང་ཡང་སྤྱི་ཚོགས་དྲ་རྒྱ་གི་སྒྲིག་ཁྲིམས་དང་འགལ་བ་ཡིན་པའི་ནང་དོན་དེ་ཚོ་བཀོད་པ་ཡིན་ན་ད་བཅོས་རིག AI གིས་ཁོ་རང་གི་ད་ཅིག། དྲ་ཤོག་དེ་ཚོ་མེད་པ་བཟོས་བཞག་དང་ཡང་ན་ཅིག་བཀབ་བཞག་གི་དེ་འདྲ་གི་བྱེད་ནུས་ཅིག་ཀྱང་ཐོན་གི་ཡོད་པ་རེད། ད་དཔེ་མཚོན་དགུ་པ་དེ་ལ་ད་བཅོས་རིག AI དེ་ད་ཕྱོགས་མང་པོ་ཞིག་ནས་བེད་སྤྱོད་བྱེད་ཀྱི་ཡོད་པ་རེད་དེ་ཡིན་ན་ར་དམིགས་བསལ་གི་སྒང་ནས་ད་ང་རང་ཚོ Video Game ལབ་ཀྱི་འདུག་བ་ཅིག་དྲ་ཐོག་ནས་ད་བརྙན་ལམ་གི་སྒང་ནས་ཅིག་རྩེད་མོ་རྩེ་ཡ་དེ་གི་ཕྱོགས་དུ་ན་ད་བཅོས་རིག AI གི་བྱེད་ནུས་དེ་ཅིག་དམིགས་བསལ་གི་ད་ཡ་མཚར་བ་ཞིག་ཐོན་གི་ཡོད་པ་རེད། ད་བཅོས་རིག AI ལ་བརྟེན་ནས་ཅིག་ད་རྩེད་མོ་རྩེ་ཡ་གི་ད video game ད་ཉིས་སྟོང་ཉི་ཤུ་ལོ་གསར་བ་ཞིག་བཏང་ཡ་དང་གསར་བ་དག་གི་ད་རྩེད་མོ་རྩེ་ཡ་དག་གི་མིང་ལ Cyber Punk ཉིས་སྟོང་བདུན་ཅུ་དོན་བདུན་ཟེར་བ་དེ་རེད་ད་དེ་གི་ནང་གི་ཅིག་བརྙན་རིས་དང་ད་མིག་གི་རྣམ་འགྱུར་དང

ད་ལས་སྒོ་ཡང་མང་པོ་ཞིག་ལ་ད་གསར་བ་ཞིག་སྒོ་ཕྱེ་ཡོད་པ་རེད། དེ་ལ་བརྟེན་ནས་ཅིག་ད་བཅོས་རིག AI གི་བྱེད་སྒོ་དེ་ནི་ད་མང་ནས་མང་དུ་འགྲོ་བཞིན་པ་ཞིག་རེད། ད་དཔེ་མཚོན་ཆེ་བ་ཅིག་བཤད་ན་ད་རྩ་གསུམ་འདྲ་པར་ཟེར་ན་འགྲིག་རྒྱུ་རེད་ད་རྩ་གསུམ་ཡོད་ཡ three D ཡོད་ཡ་དེ་འདྲ་གི་འདྲ་པར་དེ་ཚོ་ཡང་བཅོས་རིག AI ལ་བརྟེན་ནས་མང་པོ་ཅིག་བཟོ་བཞིན་པ་ཞིག་རེད། ད་ལྟ་དེ་རྩ་གསུམ་ད་འདྲ་པར་ཟེར་བ་དེ་ནི་ཁྱབ་ཆེ་ནས་ཆེ་རུ་འགྲོ་བཞིན་པ་དང་དེ་ནི་གཅིག་སྲོལ་རྒྱུན་གྱི་འདྲ་པར་དང་མི་འདྲ་བར་གཅིག་ད་ང་རང་ཚོས་ལས་སླང་ལབ་ཀྱི་འདུག་ད་ལས་སླང་ནང་བཞིན་པའི་ས་གསེར་དང་རྒྱབ་ལོགས་མདུན་ཚང་མ་མང་པོ་ཞིག་མཐོང་གི་ཡོད་པ་སོ་སོ་དེ་གི་ནང་དུ་གཅིག་ཐིམ་ཆོག་ཆོག་ཡིན་པ་ད་དེ་འདྲ་གི་འདྲ་པར་མང་པོ་གཅིག་བཟོ་ཐུབ་ཀྱི་ཡོད་པ་རེད། ད་བཅོས་རིག AI ལ་བརྟེན་ནས་ང་རང་ཚོས་ནམ་རྒྱུན་ད་བརྒྱབ་བཞག་གི་རྩ་གཉིས་གི་འདྲ་པར་ལབ་ཀྱི་རེད་པ་ད་པར་ལེབ་ལེབ་དེ་ཚོ་ཡང་ད་རྩ་གསུམ་འདྲ་པར་གྱི་བཟོ་ཐུབ་ཀྱི་ཡོད་པ་དང། དེར་མ་ཟད་ད་རུང་དུས་ཚོད་ཀྱང་ཧ་ཅང་ཐུང་ཐུང་ཅིག་གི་ནང་དུ་བཟོ་ཐུབ་པའི་རྐྱེན་གྱིས་ཡང་དེ་གི་བདེན་རྫུན་གྱི་དབྱེ་བའང་ཅིག་འབྱེད་དཀའ་བ་དེ་འདྲ་གི་ད་ཚད་དེ་འདྲ་ཅིག་ལ་སླེབས་ཡོད་རེད། དེ་ནས།

རླངས་འཁོར་བཟོ་མཁན་མང་པོ་ཞིག་གིས་མོ་ཏྲ་གི་མོ་ཏྲ་རང་ཉིད་བསྐོར་ནས་ད་མི་ཧ་ར་སྐྱེལ་ནས་འགྲོ་ཐུབ་ཡ་གི་དེ་འདྲ་ཅིག་བཟོ་དང་བཟོ་བཞིན་པ་དང་དེ་ཚང་མ་ཡང་ད་བཅོས་རིག AI ལ་བརྟེན་ནས་བྱུང་གི་ཡོད་པ་རེད། ད་ཐ་མ་དེ་ལ་ཅིག་གལ་ཆེན་པོ་བྱས་ནས་བརྗོད་དགོས་པ་ཞིག་ནི་ད་ང་རང་ཚོ་བོད་པ་ཚོ་མཚོན་ན་རྒྱལ་བ་རིན་པོ་ཆེ་གི་ད་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་ད་ཉིན་མོ་དེ་ལ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་དྲ་ཐོག་ད་ཅིག

བོད་ཡིག་དེ་ཕ་ར་དབྱིན་ཇི་ལ་སྒྱུར་ར་ཡོད་པ་ཟིན་འདུག་ཡང་དབྱིན་ཇི་ནས་ཚུ་ར་བོད་ཡིག་ལ་སྒྱུར་ར་ཡོད་ཡང་ཞིག་ཟིན་འདུག་ད་ཡི་གེ་འདི་ནང་དུ་བཀོད་པ་ནང་བཞིན་ད་འདི་ནི་ཚོད་ལྟའི་ལས་རིམ་དང་པོ་དེ་ལེགས་པར་གྲུབ་ཡོད་ཙང་ད་འདིའི་ནང་གི་དབྱིན་ཇི་དང་བོད་ཡིག་གཉིས་ཆ་དཔེ་ཡག་པོ་ཅིག་ཡོང་གི་ཡོད་ཙང་ད་འདི་གོང་དེ་ཡང་ང་རང་ཚོ་མ་འོངས་བ་ན་གང་མགྱོགས་མགྱོགས་གི་ངང་ནས་ཕྱི་ལོགས་ག་ཐོན་རྒྱུའི་རེ་བ་ཡོད་པ་དང་འདི་གི་ང་རང་ཚོ་བོད་པ་གི། ད་ཡིག་སྒྱུར་གྱི་ལས་རིགས་ལ་ཡང་ནུས་པ་ཆེན་པོ་ཞིག་ཐོན་རྒྱུ་གི་རེ་བ་ཡོད་པ་རེད་ད་སྨོན་ལམ་ཡིག་སྒྱུར་རིག་ནུས་ད་འདི་ནང་གི་ད་མངོན་གསལ་དོད་པོ་རེད་ཁོ་རང་ད AI ད་བཅོས་རིག་ཟེར་ན་འདྲ་གི་རིག་ནུས་ཟེར་ན་འདྲ་གི་ད་འདི་གི་ནུས་པ་ཐོན་གི་ཡོད་པའི་ཡང་དཔེ་མཚོན་ང་རང་ཚོ་དང་དམིགས་བསལ་གྱི་འབྲེལ་བ་ཡོད་པ་ཞིག་ཆགས་ཡོད་པ་རེད། ད་མཐའ་མ་དེ་ལ་མདོར་བསྡུས་ནས་བཤད་ན་ད་བཅོས་རིག AI ཟེར་བའི་ལག་རྩལ་འདི་ནི་ད་ད་ལྟ་དཔེ། འཕེལ་རྒྱས་མགྱོགས་པོ་འགྲོ་བཞིན་པའི་གནས་ཚུལ་ཞིག་ཡིན་པ་དང་དེ་ལ་བརྟེན་ནས་ཅིག་ང་རང་ཚོ་ཁྲིམས་བཟོ་བ་དང་རྒྱལ་སྤྱིའི་སྟེང་གི་ཁྲིམས་བཟོ་བ་དང་ཡང་རང་བཞིན་གྱི་སྒྲིག་ཁྲིམས་བཟོ་མཁན་མང་པོ་ཞིག་ནི། ཚན་རིག་ལག་རྩལ་འདི་གི་འཕེལ་རྒྱས་འདི་གི་རྗེས་མ་ཟིན་ནས་བསྡད་ཡོད་པའི་གནས་སྐབས་ཅིག་ཆགས་ཡོད་པ་རེད། ཨ་རི་ནང་གི་ཚན་རིག་ལག་རྩལ་ལས་ཁུངས་ཀྱི་ད་མགོ་ཁྲིད་མི་སྟོང་ཕྲག་གཅིག་ལྷག་གིས། ད་བཅོས་རིག AI འདི་ཅིག། ཡར་རྒྱས་གོང་འཕེལ་གཏོང་བ་དེ་ཏོག་ཙམ་ཅིག་གཟབ་གཟབ་བྱས་ནས་ད་ག་ལེ་ག་ལེ་བཟོ་དགོས་གི་འདུག་ཟེར་ནས་འབོད་སྐུལ་ཞུས་ཡོད་ན་ཡང་ཡིན་ན་ར་ད་ཚན་རིག་ལག་རྩལ་གི་ད་ལས་ཁུངས་གཙོ་བོ་དཔེར་ན་ཅིག Google ལྟ་བུ་དང Microsoft ལྟ་བུ་ཡིན་ན་ད་དེ་གི་ཉེན་ཁ་དེ་འདྲ་ཆེན་པོ་མེད་པ་བཤད་ནས་ད་དེ་གི་ནང་གི་གང་མགྱོགས་མགྱོགས་ཀྱི་ངང་ནས་ད་ཚན་རིག་ལག་རྩལ་འདི་ཡར་རྒྱས་དང་གོང་འཕེལ་གཏོང་བ་དེ་ནས་སྤྱོད་སྒོ་ཡངས་རུ་གཏོང་བ་ད་ལ་སོགས་པ་གི་བྱེད་སྒོ་ད་སྤེལ་བཞིན་པ་ཞིག་རེད། ད་དེ་ལ་བརྟེན་ནས་ད་བཅོས་རིག AI དེ་ནི་ང་རང་ཚོ་ཉིན་རྒྱུན་གྱི་འཚོ་བ་ནང་དུ་ད་བེད་སྤྱོད་མང་ནས་མང་དུ་འགྲོ་རྒྱུ་ཡིན་པ་དང་དེར་མ་ཟད་ང་རང་ཚོ་འཚོ་བ་དང་ལས་ཀ་གཉིས་ཀའི་ཁྲོད་ལ་ད་འགྱུར་ལྡོག་ཆེན་པོ་ཅིག་ཡོང་རྒྱུ་ཡིན་པ་རེད། ད་བཅོས་རིག AI གིས་ང་རང་ཚོ་འཚོ་བའི་ཁྲོད་ཀྱི་ད་གནད་དོན་མང་པོ་ཞིག་ལས་སླ་བོ་རུ་བཟོ་རྒྱུ་ཡིན་པ་དང་དེར་མ་ཟད་ང་རང་ཚོ་སྔར་ལས་བདེ་འཇགས་ཡིན་པ་ཞིག་ཏུ་གཏོང་རྒྱུ་ཡིན་པ། ད་རུང་ང་རང་ཚོའི་ལས་ཀ་ཚང་མ་སྔོན་མ་ལས་ནུས་ཕྱོད་ལྡན་པ་ཞིག་བྱེད་ཐུབ་ཡག་གི་རེ་བ་ཡོད་ཟེར་ནས་ཡང་དཔྱད་བརྗོད་པ་མང་པོ་ཞིག་གིས་དེ་ལྟར་སྔོན་བརྡ་བཏང་ཡོད་པ་དང་དེར་མ་ཟད་ད་ང་རང་ཚོའི་འཚོ་བའི་ཁྲོད་དུ་ཡང་དངོས་སུ་ཉམས་མྱོང་དེ་ཡོང་གི་ཡོད་པ་རེད། དེ་ནས་ཉན་མཁན་རྣམ་པ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། དེ་བཞིན་ད་འདི་ག་ཨ་རིའི་རླུང་འཕྲིན་ཁང་གི Podcast ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། ང་རང་ཚོ Podcast གི་ལས་རིམ་འདི་གི་ནང་དོན་གྱི་ཐད་ནས་སོ་སོ་ལ་བསམ་ཚུལ་ག་རེ་ཡོད་ན་ད་ང་རང་ཚོ་འདིའི་རྗེས་ལ་སོ་སོ་གི་བསམ་ཚུལ་འགོད་པ་དང་ཡང་ན་སོ་སོ་གི་དྲི་བ་ལ་སོགས་འདོན་པར་ཞུ་དེ་ནས་ལས་རིམ་རྗེས་མའི་ནང་དུ་མཇལ་ཡོང་ཐུགས་རྗེ་ཆེ།